གང་གི་དོན་དུ་འགྲོ་བྱེད་པ་དེ་འབད་མི་དགོས་འགྲུབ་གྱུར་ཅིག། ཚོང་པ་ལ་སོགས་པ་ཕྱོགས་བཅུར་འགྲོ་བའི་འགྲོན་པོ་དག་ནི་ཐམས་ཅད་ལ་ཕྱོགས་རྣམས་ཐམས་ཅད་དུ་བདེ་བར་ཤོག། དགོས་པ་གང་གི་དོན་དུ་འགྲོ་བར་བྱེད་པའི་དགོས་པ་དེ། དགོས་པ་དེ་འབད་མི་དགོས་པར་འགྲུབ་པར་གྱུར་ཅིག། བྱང་ཆུབ་སེམས་དཔའི་སྨོན་ལམ་དེ་ནི་ནུབ་ཀ་གང་གི་དོན་དུ་འགྲོ་བྱེད་པ་དེ་འབད་མི་དགོས་འགྲུབ་གྱུར་ཅིག། ད་ནི་བླ་གོས་ནུབ་ཀ་ཕྱོགས་སུ་འགྲོ་བའི་མདོ་སྔགས་དེ་ལ་མི་མ་ཡིན་གྱི་གནོད་པ་ཞིའོ་ཅིག་བྱ། ད་དེ་ནས་གྲུ་དང་གྲུ་ཆེན་ཞུགས་པ་རྣམས་ཡིད་ལ་བསམ་པ་གྲུབ་གྱུར་ཏེ་ཆུ་ཡི་ངོགས་སུ་བདེར་ཕྱིན་ནས་གཉེན་དང་ལྷན་ཅིག་དགའ་བར་ཤོག། འབངས་གཉེན་དང་ལྷན་ཅིག་གོ། རིན་པོ་ཆེ་ལ་སོགས་པའི་དོན་དུ་རྒྱ་མཚོར་ཞུགས་པའི་གྲུ་དང། གྲུ་ཆེན་པོ་གཟིངས་ཀྱི་ནང་དུ་ཞུགས་པ་རྣམས་ཡིད་ལ་བསམས་པ་བཞིན་དུ་འགྲུབ་པར་གྱུར་ཏེ་ཆུ་ཡི་ངོགས་སུ་བདེ་བར་ཕྱིན་ནས་ཆུ་ཡུར་གྱི་ངོགས་ཟེར་ན་ད་འགྲམ་ཁུལ་མིན་འགྲོ་ངོགས་སུ་བདེ་བར་ཕྱིན་ནས་གཉེན་དང་ལྷན་ཅིག་དགའ་བར་ཤོག། ས་ད་ཏི་གཙིགས་ཟིན་དང་ཐོད་མཁར་མྱ་ངམ་ལམ་གོལ་འཁྱམས་པ་རྣམས་འགྲོན་པོ་དག་དང་འཕྲད་གྱུར་ནས་ཆོམ་རྐུན་སྟག་སོགས་འཇིགས་མེད་པར་མི་ངལ་བདེ་བླག་འདོང་བར་ཤོག། མྱ་ངམ་གྱི་ཐང་ཆེན་པོ་ལ་སོགས་པའི་ལམ་གོལ་བར་ལམ་ནོར་ནས་དེ་ལམ་ནོར་དེ་བ་ལམ་གོལ་བར་འཁྱམས་པ་རྣམས་དབུགས་འབྱིན་པར་བྱེད་པའི་འགྲོན་པོ་དང་འཕྲད་པར་གྱུར་ནས་ཆོམ་རྐུན་པ་དང་སྟག་སོགས་ཀྱི་འཇིགས་པ་མེད་པར་མི་ངལ་བར་བདེ་བླག་ཏུ་འགྲོ་བར་ཤོག། དགོན་སོགས་ལམ་མེད་ཉམ་ང་བར་བྱིས་པ་རྒན་པོ་མགོན་མེད་པ་གཉིད་ལོག་མྱོས་ཤིང་རབ་མྱོས་རྣམས་ལྷ་དག་སྲུང་བར་བྱེད་པར་ཤོག། འབྲོག་དགོན་པ་སོགས་ལམ་མེད་ཅིང་ཉམ་ང་བར་བྱིས་པ་དང་རྒན་པོ། མགོན་མེད་པ་གཉིད་ལོག་སྟེ་མྱོས་ཤིང་རབ་ཏུ་མྱོས་པ་རྣམས་དཀར་པོའི་ཕྱོགས་ཀྱི་ལྷ་དག་སྲུང་བར་བྱེད་པར་ཤོག། དཀར་པོའི་ཕྱོགས་ཀྱི་ལྷ་དག་གིས་སྲུང་བར་བྱེད་པར་ཤོག། གཉིས་པ། དེ་དུ་ཡ་གི་ས་བཅད་ཁོ་ལ་གང་ཟག་བདེ་འགྲོའི་ལྷ།

འདོད་དོན་སྒྲུབ་པར་བསྔོ་བ་ལ། སྤྱིར་མིའི་དོན་དུ་བསྔོ་བ། བྱེ་བྲག་ཏུ་རབ་ཏུ་བྱུང་བའི་དོན་དུ་བསྔོ་བའོ། སྤྱིར་མིའི་དོན་དུ་བསྔོ་བ་དེ་ལ་དང་པོ་དེ་ལ་སྤྱིར་མིའི་དོན་དུ་བསྔོ་བ་དེ་ལ་གསུམ། ཕུན་སུམ་ཚོགས་ཐོབ་པར་བསྔོ་བ། ཡང་དག་པའི་ལམ་ལ་འཇུག་པར་བསྔོ་བ། གནས་སྐབས་འབྱོར་པ་དང་ལྡན་པར་བསྔོ་བ། ས་བཅད་གསུམ་བྱས། ཕུན་ཚོགས་ཐོབ་པར་བསྔོ་བ་དེ་ལ་བཞི། རྟེན་དལ་འབྱོར་ཐོབ་ཅིང་ལོངས་སྤྱོད་ཐོབ་པར་བསྔོ་བ། འཚེ་བ་མེད་ཅིང་གཟི་བརྗིད་ཕུན་སུམ་ཚོགས་པར་བསྔོ་བ། གཟུགས་རིས་གསུམ་ཐོག་གཟུགས་ཕུན་ཚོགས་དང། དམན་པ་མཆོག་ཏུ་འགྱུར་བར་བསྔོ་བ། དགེ་བ་ཕུན་སུམ་ཚོགས་པར་བསྔོ་བའོ། ས་འོག་ད་ནི་ལས་མིའི་དོན་དུ་བསྔོ་བ་དེ་ལ་དང་པོ་ཕུན་ཚོགས་ཐོབ་པར་བསྔོ་བ་དང་ཡང་དག་པའི་ལམ་ལ་འཇུག་པར་བསྔོ་བ་བྱས་གནས་སྐབས་འབྱོར་པ་དང་བདེ་བ་ཐོབ་པར་རྩ་བའི་ས་བཅད་གསུམ་བྱས། ཕུན་ཚོགས་ཐོབ་པར་བསྔོ་བ་དེ་ལ་ས་བཅད་བཞི་ནུབ་བ་ད་ཕུན་ཚོགས་ཐོབ་པར་བསྔོ་བ་དེ་ལ་ས་བཅད་བཞི། ས་བཅད་ནི་གཙོ་བོ་མཉམ་དུ་ཤེས་ན་དེ་ནི་ཧ་གི་བཅུ་མཇུག་ཚིག་སྟེ་དེ་ནི་གང་འདི་འདྲ་བུ་ཡོད་དོ། ཅེས་ད་ལྟ་ཕུན་ཚོགས་ཐོབ་པར་བསྔོ་བ་དེ་ལ་ཟེར་ར་ནོ་གོ་ཕུན་ཚོགས་ཐོབ་པར་བསྔོ་བ་དེ་ལ་རྟེན་དལ་འབྱོར་ཐོབ་ཅིང་ལོངས་སྤྱོད་ཕུན་སུམ་ཚོགས་པར་བསྔོ་བ། ད་རྟེན་དལ་འབྱོར་ཐོབ་ཅིང་ལོངས་སྤྱོད་ཕུན་སུམ་ཚོགས་པར་བསྔོ་བ་ནི།

ཆོས་སྒྲུབ་པའི་མི་དལ་བའི་གནས་བརྒྱད་པོ་ཀུན་ལས་ཐར་བ། མི་དལ་ཀུན་ལས་ཐར་པ་སོགས་ནི་ཚིག་དང་པོ་ནི་ར་གནས་ཆེན་ཏེ་ཏྲེ་པུ་ནུ་ཀ། མི་དལ་བ་དལ་བ་བརྒྱད་ཆགས་པ་དལ་བ་བརྒྱད་གོ། ལྡོག་ཕྱོགས་གོ་ལ་མི་དལ་བ་བརྒྱད་མི་དལ་བ་བརྒྱད་གོ་ལ་ཏོ་ནི་མི་དལ་བ་གསུམ་དང།

ཆོས་སྒྲུབ་པའི་མི་དལ་བའི་གནས་བརྒྱད་པོ་ཀུན་ལས་ཐར་བ། མི་དལ་བའི་གནས་བརྒྱད་མ་བཙལ་བ་ད་ག་ཟིག་མང་གི་བྱ་བ་ཡིན་པའོ་རེད་དོ། དེ་འདྲ་གི་གནས་ཀུན་ལས་ཐར་བ། མི་དལ་ཀུན་ལས་ཐར་བ་དང། དད་དང་ཤེས་རབ་གཞན་དོན་གྱི་བསམ་པའི་སྙིང་བརྩེར་ལྡན་ཞིང་ཟས་དང་སྤྱོད་པ་ཕུན་སུམ་ཚོགས་པར་གྱུར་ནས་རྟག་ཏུ་ཚེ་རབས་དྲན་པར་གྱུར་ཅིག། ཟས་དང་སྤྱོད་པ་དད་དང་ཤེས་རབ་བརྩེར་ལྡན་གསུམ་ནུབ། ཟས་དང་ཕུན་སུམ་ཚོགས་ནས་རྟག་ཏུ་ཚེ་རབས་དྲན་གྱུར་ཅིག། ལོངས་སྤྱོད་ཀྱིས་ཕོངས་པ་ཐམས་ཅད་ནམ་མཁའ་མཛོད་ཀྱི་ཏིང་ངེ་འཛིན་ཐོབ་པ་བཞིན་དུ་ལོངས་སྤྱོད་ཀྱིས་ཕོངས་པ་ཐམས་ཅད་ནམ་མཁའ་མཛོད་ཀྱི་ཏིང་ངེ་འཛིན། ཐོབ་པ་བཞིན་དུ་ལོངས་སྤྱོད་རྒྱུན་ཆད་མེད་པར་རྒྱུན་ཆད་མེད་པར་ཤོག་ཟེར། ལོངས་སྤྱོད་གང་ཟག་ཐམས་ཅད་ནམ་མཁའ་མཛོད་བཞིན་དུ་ལོངས་སྤྱོད་ཆད་པ་མེད་པར་ཞུགས། ནམ་མཁའ་མཛོད་ཀྱི་ཏིང་འཛིན་ཐོབ་ན་ལོངས་སྤྱོད་དེ་ཆད་པ་མེད་པར་ཡོང་གི་ཡོད། དེ་ནི་ནམ་མཁའ་མཛོད་ནམ་མཁའ།

སེམས་ཅན་གཟི་བརྗིད་ཆུང་ངུ་གང། དེ་དག་གཟི་བརྗིད་ཆེན་པོར་ཤོག། ཕན་ཚུན་རྩོད་པ་མེད་ཅིང་གཞན་གྱི་འཚེ་བ་མེད་པར་རང་དབང་དུ་ནི་སྤྱོད་པར་ཤོག། གཞན་གྱིས་བརྙས་པའི་གནས་སུ་གྱུར་པའི་སེམས་ཅན་གཟི་བརྗིད་ཆུང་བ་གང་ཡིན་པ་དེ་དག་གཟི་བརྗིད་ཆེན་པོར་ཤོག། སེམས་ཅན་གཟི་བརྗིད་ཆུང་ངུ་གང་དེ་དག་གཟི་བརྗིད་ཆེན་པོར་ཞུགས། ད་གསུམ་པ་གཟུགས་ཕུན་སུམ་ཚོགས་པ་དང་དམན་པ་མཆོག་ཏུ་འགྱུར་བར་བསྔོ་བ་ནི། དཀའ་ཐུབ་ཅན་གང་གཟུགས་ངན་པ་གཟུགས་བཟང་ཕུན་སུམ་ཚོགས་གྱུར་ཅིག། འཇིག་རྟེན་བུད་མེད་ཇི་སྙེད་པ་དེ་དག་སྐྱེས་པ་ཉིད་གྱུར་ཅིག། མ་རབས་རྣམས་ནི་མཐོ་ཐོབ་ཅིང། ང་རྒྱལ་དག་ཀྱང་བཅོམ་པར་ཤོག། ནི་གཟུགས་ཕུན་སུམ་ཚོགས་པ་དང་དམན་པ་མཆོག་ཏུ་འགྱུར་བར་བསྔོ་བ། ཚ་གྲང་གིས་ལུས་གདུངས་པའི་དཀའ་ཐུབ་ཅན་གང། ཚ་གྲང་གིས་ལུས་གདུངས་པའི་དཀའ་ཐུབ་ཅན་གང། གཟུགས་ངན་པ་དེ་དག་གཟུགས་བཟང་པོ་ཕུན་སུམ་ཚོགས་པར་ཤོག། འཇིག་རྟེན་ན་བུད་མེད་ཇི་སྙེད་ཡིན་པ་དེ་དག་སྐྱེས་པ་ཉིད་དུ་གྱུར་ཅིག། རྣམ་སྨིན་གྱི་ཡོན་ཏན་བརྒྱད་ལྡན་ཁོ་ལ་ཡིན་ན་སྐྱེས་པ་ཐོབ་དགོས་ཀྱི་ཡོད་པ་རྣམ་སྨིན་གྱི་ཡོན་ཏན་བརྒྱད་ལྡན་དེ་ལ་སྐྱེས་པ་དང་བུད་མེད་བྱས་སོང་ན་ད་སྐྱེས་པ་དེ་ལམ་སྒྲུབ་པ་ལ་མཆོག་ཏུ་གྱུར་པ་ད་དེ་ཡོད་པས་འོ་ཁོའི་རྐྱེན་གྱིས་དེ་ཚོ་ཐོབ་པར་ཤོག། འཇིག་རྟེན་བུད་མེད་ཇི་སྙེད་པ་དེ་དག་སྐྱེས་པ། རིགས་ཉམས་པའི་མ་རབས་རྣམས་ནི། མ་རབས་རྣམས་ནི་མཐོ་ཐོབ་ཅིང་ཟེར་མ་རབས་ཏེ། རིགས་ཉམས་པའི་མ་རབས་པ་ནི་རིགས་མཐོ་བ་ཐོབ་ཅིང་ཐོབ་ནས་ང་རྒྱལ་དག་ཀྱང་བཅོམ་པར་ཤོག། ད་ནི་མིའི་ཚིག་ནི་མང་ཆེ་རྣམ་སྨིན། ཡོན་ཏན་བརྒྱད་ལྡན་གྱི་ལུས་དེ་ཐོབ་པའི་སྨོན་ལམ་ལ་འགྲོ་གི་ཡོད་ཟེར་ནོར་འགའ་མང་ཆེ། དཀའ་ཐུབ་ཅན་གང་གཟུགས་ངན་པ་རྣམ་སྨིན་ཡོན་ཏན་བརྒྱད་ལ་གཟུགས་བཟང་ཕུན་སུམ་ཚོགས་པ་དག་ཚིག་ངན་དོན་སོགས་ཡོད།

ཐོབ་པའི་སྨོན་ལམ་ལ་བར་ཆད་སྨོན་ལམ་ལྗོན་ནམ་སྨོན་ལམ་མི་དྲུག་མི་དང་སེང་གེའི་གྱོན་གོས་དང། དཀའ་ཐུབ་ཅན་གང་གཟུགས་ངན་པ་གཟུགས་བཟང་ཕུན་སུམ་ཚོགས་གྱུར་ཅིག་འཇིག་རྟེན་བུད་མེད་ཇི་སྙེད་པ་དེ་དག་སྐྱེས་པ་ཉིད་གྱུར་ཅིག་མ་རབས་རྣམས་ནི་མཐོ་ཐོབ་ཅིང་ང་རྒྱལ་དག་ཀྱང་བཅོམ་པར་ཤོག།

ད་དགེ་བ་ཕུན་སུམ་ཚོགས་པར་བསྔོ་བ་ནི་བདག་གི་བསོད་ནམས་འདི་ཡིས་ནི་སེམས་ཅན་ཐམས་ཅད་མ་ལུས་པ་སྡིག་པ་ཐམས་ཅད་སྤངས་ནས་ནི་རྟག་ཏུ་དགེ་བ་བྱེད་པར་ཤོག། བྱང་ཆུབ་ཀྱི་སེམས་བསྒོམ་པ་ལ་སོགས་པའི་བདག་གི་བསོད་ནམས་འདི་ཡིས་ནི་ཆེད་དུ་བྱ་བ། ཆེད་དུ་བྱ་བ་སེམས་ཅན་མ་ལུས་པ་སྲོག་གཅོད་སོགས་འགལ་རྐྱེན་སྡིག་པ་ཐམས་ཅད་སྤངས་ནས་ནི་རྟག་ཏུ་དགེ་བ་བྱེད་པར་ཤོག། བདག་གི་བསོད་ནམས་འདི་ཡིས་ནི་སེམས་ཅན་ཐམས་ཅད་མ་ལུས་པ་སྡིག་པ་ཐམས་ཅད་སྤངས་ནས་ནི་རྟག་ཏུ་དགེ་བ་བྱེད་པར་ཤོག། མི་དགེ་བཅུ་སྤངས་ནས་དགེ་བ་བཅུ་ལ་གནས་པའི་སྨོན་ལམ་བརྒྱབ་ན་ནི་རྒྱལ་པོ་ཀུན་དགའ་བོ་སེམས་ཅན་ཐམས་ཅད་བདག་གི་བསོད་ནམས་འདི་ཡིས་ནི། སེམས་ཅན་ཐམས་ཅད་མ་ལུས་པ་སྡིག་པ་ཐམས་ཅད་སྤངས་ནས་ནི་རྟག་ཏུ་དགེ་བ་བྱེད་པར་ཤོག། ནོ་ནི། སྨོན་ལམ་ནི་མེད་བྱེད་འདི་གཅིག་ནོ། འོ་ཐུགས་རྗེ་ཆེ། གཉིས་པ་ཡང་དག་པའི་མཐའ་དེ་ཡིན་ཏེ། དེ་ལས་འཇུག་པ་བ་ཕུན་སུམ་ཚོགས་པར་བསྔོ་བ་བྱེད་པའི་ལམ། ད་ཡང་དག་པའི་ལམ་ལ་འཇུག་པར་བསྔོ་བ་ནི་ངན་སོང་ཆེ་ཡང་དག་པར་ཡང་དག་པའི་ལམ་ལ་འཇུག་པར་བསྔོ་བ་ལ་གཉིས། ཐར་ལམ་བསྒྲུབ་པའི་བསམ་སྦྱོར་ཕུན་ཚོགས་ཕུན་སུམ་ཚོགས་པ་དང་ལྡན་པར་སྨོན་པ། མཐུན་རྐྱེན་ཚང་ཞིང་འགལ་རྐྱེན་མེད་པར་སྨོན་པ། ས་བཅད་ནི་ནི། མྱ་ངན་དེ་སྐད་དེ་ལུས་ཕུན་སུམ་ཚོགས་པ་སྟེ་དེ་སྐད་ཅེས་བྱ། ད་དེ་ནས་ཐར་པའི་ལམ་བསྒྲུབ་པ་ལ་སྨོན་པ་ནི།